དེ་རུ་དྲན་པ་ཉེར་བཞག་ཀྱི་ཉམས་ལེན་སོགས་ཀྱི་སྒོ་ནས་མི་ཚེ་སྐྱེལ་སྟངས་སྐོར་སློབ་ཁྲིད་གནང་བ་དང། སྐྱེད་ཚལ་འདེབས་ལས། དཔེ་དེབ་འབྲི་རྩོམ་སོགས་གནང་ནས་བཞུགས་ཡོད། ད་ལམ་འདི་ག་བོད་ཀྱི་དཔེ་མཛོད་ཁང་ནས་ཁོང་གི་དཔེ་དེབ་ཤིན་ཏུ་གྲགས་ཆེ་བ་སྤྲིན་དཀར་ལམ་རྙིང་དེ་ཉིད་བོད་བསྒྱུར་དང་པར་སྐྲུན་ཞུ་ཐུབ་པར་དགའ་སྤྲོ་ཆེན་པོ་བྱུང། དེ་ཡང་སྒྱུར་བ་པོས་ཁོ་བོར་དཔེ་དེབ་འདི་ལ་སྔོན་གླེང་ཞིག་འབྲི་དགོས་པའི་སྐུལ་མ་གནང་བ་ལྟར། ཁོས་མཐའ་མའི་ཞུ་དག་སྐབས་དཔེ་དེབ་དེའི་བརྗོད་སྙིང་འགའ་ཞིག་ཟུར་དུ་བཀོད་དེ་ཀློག་པ་པོར་སྤྲོ་བ་བསྐྱེད་ཕྱིར་བཀོད་ན་དགེ་མཚན་ཆེ་བར་སྙམ་ནས་དེ་ལྟར་ཞུས། ད་དེའི་ནང་ལ་བརྗོད་སྙིང་འགའ་ཞིག་ཟེར་དུས་ཙམ་པ་དེ་ནང་ལ་བརྗོད་སྙིང་འགའ་ཞིག་བརྗོད་སྙིང་གི་དེབ་ཟུར་གསུམ་བཀོད་སྟངས་བྱས་པ་ན་བཅུ་གཅིག་བཀོད་བཞག

ཀློག་པ་པོ་རྣམས་མཛད་ཚུལ་འདིས་རང་དབང་མེད་པར་ཡིད་འཕྲོག་སྟེ་དེའི་རྗེས་སུ་འཇུག་འདོད་ཀྱི་འདུན་པ་སྐྱེ་ཐུབ་པའི་ཁྱད་ཆོས་ལྡན་ཡོད། ནང་དོན་ཁ་ཤས་ཟུར་འདོན་ཞུས་ན་འདི་ལ་དང་པོ། རིགས་རུས་ཀྱི་དབྱེ་འབྱེད་མི་རུང་བ། བཅོམ་ལྡན་འདས་ཀྱི་ཞལ་ནས། མིའི་ཁྲོད་དུ་རིགས་རུས་ཀྱི་དབྱེ་བ་ཕྱེས་ཏེ་མཐོ་དམན་གྱི་གོ་རིམ་སྤྲོད་པ་ནི། ཆེས་ནོར་འཁྲུལ་གྱི་རང་བཞིན་ཞིག་ཡིན་པ་ངའི་སྒོམ་སྒྲུབ་ཀྱི་ཉམས་ལེན་ཁྲོད་ནས་ཧ་ཅང་གསལ་པོར་གྱུར་སོང་ཞེས་དང། མི་རྣམས་ཡིད་ཆེས་ནའང་འདྲ། མ་ཆེས་ནའང་འདྲ་བདེན་པ་ནི་ནམ་ཡང་བདེན་པ་ཡིན་པས་ཐ་ན་སྐྱེ་བོ་ས་ཡ་གཅིག་ཙམ་གྱིས་རྫུན་མ་ཞིག་ལ་ཡིད་ཆེས་བྱེད་བཞིན་ཡོད་ནའང་རྫུན་མ་ནི་ནམ་ཡང་རྫུན་མ་རང་དུ་གནས་ཞེས་གསུངས། དོན་ཚན་གཉིས་པ་ཉམ་ཐག་པའི་གནས་སྟངས། གཞོན་ནུ་དོན་གྲུབ་ཀྱིས་སྐབས་དེའི་སྤྱི་ཚོགས་ཁྲོད་གཡོལ་ཐབས་བྲལ་བའི་སྡུག་བསྔལ་མང་དག་ཅིག་གཟིགས་པར་མ་ཟད། ཡུལ་མི་རྣམས་ནད་པ་དང་ཉམ་ཐག་ཡིན་པའི་ཁར་ད་དུང་བྲམ་ཟེ་ཚོས་མནར་གཅོད་གཏོང་བ་དང། སུ་དང་གང་ལའང་བཤད་ས་མེད་ཅིང་དུས་ནམ་ཡིན་ཡང་སྟོབས་འབྱོར་ཅན་དང་དབང་ཤེད་ཅན་ཚོས་ཉམ་ཐག་སྐྱོ་བོ་རྣམས་ལ་གཉའ་གནོན་དང་ཐུབ་ཚོད་གཏོང་གི་ཡོད་པ་གཟིགས། ད་དོན་ཚན་གསུམ་པ་སེམས་ཀྱི་སྡིག་སྒྲིབ་སྦྱོང་དགོས་པ། གཞོན་ནུ་དོན་གྲུབ་ཀྱིས་སེམས་ཀྱི་དྲི་མ་སྦྱོང་དགོས་པ་མ་གཏོགས་ཆུ་བོ་གངྒཱར་བཀྲུས་ཏེ་སྡིག་པ་དག་གི་ཡོད་ན། ཆུ་གངྒཱའི་ནང་གི་འབུ་ཤ་མི་དང། ཉ་དང་ཉ་ཕྱིས་སོགས་ཚེ་གང་པོར་གངྒཱའི་ཆུ་གངྒཱའི་ནང་སྡོད་ཀྱི་ཡོད་སྟབས། ཁོ་ཚོ་འགྲོ་བ་ཐམས་ཅད་ཀྱི་ནང་ནས་སྡིག་སྒྲིབ་དག་ཤོས་དང་དགེ་རྩ་ཆེ་ཤོས་དེ་རེད་དམ་ཞེས་གསུངས། དོན་ཚན་བཞི་པ། དཔོན་ངན་ཚོའི་བྱེད་སྟངས། གཞོན་ནུ་དོན་གྲུབ་ཀྱིས་དཔོན་ངན་གྱིས་དཔོན་ངན་ཚོས་སོ་སོའི་དབང་ཆ་སྲུང་སྐྱོབ་དང་ནུས་སྟོབས་ཆེ་རུ་གཏོང་རྒྱུའི་ཀུན་སློང་འཆང་བ་མ་གཏོགས་སྡུག་བསྔལ་གྱིས་མནར་བཞིན་པའི་མི་དམངས་དཀྱུས་མའི་དཀའ་ངལ། མི་དམངས་དཀྱུས་མའི་འོང་མི་དམངས་དཀྱུས་མའི་དཀའ་ངལ་སེལ་ཐབས་ལ་བསམ་བློ་གཏོང་གི་མེད་པ་མ་ཟད། ཁོང་ཚོས་ནང་ཕན་ཚུན་ལ་ནུས་པ་ལྡན་པའི་ཇུས་ངན་བཤམ་རེས་བྱེད་བཞིན་པ་མཐོང་བས། ཆབ་སྲིད་ནི་བརྟན་བརླིང་མེད་པར་ཆེས་འགྱུར་ལྡོག་གི་རང་བཞིན་ཅན་ཞིག་ཏུ་གཟིགས་པས། ཁོང་གི་ཐར་ལམ་འཚོལ་འདོད་ཀྱི་འདུན་པ་དེ་མེ་ལྕེ་མཆེད་པ་བཞིན་ཐུགས་ཇེ་ཆེར་ཕྱིན། དོན་ཚན་ལྔ་པ། སྤྱི་ཚོགས་ཞབས་ཞུ་སེམས་ཀྱི་ཞི་བདེར་རག་ལས་པ། སྲས་མོ་གྲགས་འཛིན་མས་ཕུན་སུམ་ཚོགས་པའི་བདེ་སྐྱིད་ལ་རོལ་ནས་མི་བཞུགས་བར། ནད་ཀྱིས་མནར་བའི་ཉམ་ཐག་ཚོར་གཟིགས་སྐྱོང་གནང་བ་དེས་གཞོན་ནུ་དོན་གྲུབ་ལ་ཡིད་འགུལ་ཚད་མེད་ཐེབས། འོན་ཀྱང་ཁོང་གིས་སྤྱི་ཚོགས་ཞབས་ཞུའི་ལས་རིམ་དེ་ཆེས་ཕན་ནུས་ལྡན་པ་ཞིག་ཡིན་ནའང། མི་མིའི་དཀའ་སྡུག་ནི་དྲང་བདེན་མིན་པའི་སྤྱི་ཚོགས་ཀྱི་གནས་བབ་དང་ནད་ཀྱིས་མནར་བ་ཙམ་ཞིག་ལས་བྱུང་བ་མ་ཡིན་པར་གཙོ་བོ་སེམས་ཁམས་ལ་རག་ལས་པ་ཞིག་ཡིན་པས་ན། ཕན་ནུས་ལྡན་པའི་སྤྱི་ཚོགས་ཞབས་ཞུའི་ལས་ཀ་མུ་མཐུད་རྒྱུན་སྐྱོང་ཐུབ་རྒྱུ་དེ་ནང་སེམས་ཀྱི་ཞི་བདེར་རག་ལས་པ་མཁྱེན། དོན་ཚན་དྲུག་པ། ལུགས་སྲོལ་ཙམ་གྱིས་མི་མི་ཚིམ་པར་སྒོམ་སྒྲུབ་གནང་དགོས་པ། གཞོན་ནུ་དོན་གྲུབ་ཀྱིས་ནམ་ཡིན་ཡང་ཞེན་ཆགས་དང་དོགས་པ་རྣམ་རྟོག་ལས་ཐར་རྒྱུ་དམིགས། རྒྱུ་ཐར་རྒྱུ་དམིགས་འབེན་གྱི་གཙོ་བོར་འཛིན་གྱི་ཡོད་སྟབས། རང་གིས་རང་ལ་འདི་ལྟར་དྲི་བ་བཏོན། ཅིའི་ཕྱིར་གསུང་རབ་ཏུ་བཞུགས་པའི་སྲོལ་རྒྱུན་ཁོ་ནའི་རྗེས་སུ་འབྲང་དགོས་སམ། སྒོམ་སྒྲུབ་ལས་བྱུང་བའི་བདེ་བ་ལ་ཅི་ཕྱིར་འཇིགས་སྣང་བྱེད་པ་ཡིན་ནམ། སྒོམ་སྒྲུབ་ལས་བྱུང་བའི་བདེ་བ་དེར་འདོད་ཆགས་སོགས་ཉོན་མོངས་པ་ལྔ་དང་མཐུན་ཆོས་གཏན་ནས་མེད་ཅིང། དེ། དེས་ལུས་སེམས་གསོ་བ་དང་བྱང་ཆུབ་ཀྱི་ལམ་ལ་སློབ་པར་མཐུན་རྐྱེན་སྦྱོར། དོན་ཚན་བདུན་པ། དྲན་ཤེས་བསྟེན་ནས་རང་མགོ་རང་ཐོན་བྱེད་པ། བཅོམ་ལྡན་འདས་ཀྱིས་ངས་གང་ཞིག་རྙེད་པའི་ལམ་དེ་ནི་ཉི་མ་རེ་རེ་བཞིན་ཆུ་ཚོད་རེ་རེ་ནས་དུས་ནམ་ཡིན་ཡང་ད་ལྟའི་སྐད་ཅིག་ལ་གནས་བཞིན་པའི་སོ་སོའི་ལུས་དང་སེམས་ལ་དམིགས་པའི་དྲན་ཤེས་བསྟེན་རྒྱུ་དེ་ཡིན། དྲན་ཤེས་ཀྱི་ལྡོག་ཕྱོགས་ནི་བརྗེད་ངེས་ཡིན་པས། གལ་ཏེ་ང་ཚོ་བརྗེད་ངེས་ཀྱི་གཞན་དབང་དུ་ཤོར་ན་ང་ཚོས་རང་ཉིད་གསོན་པོར་གནས་ཡོད་པའང་ཤེས་མི་ཐུབ་ལ། སོ་སོའི་མི་ཚེའི་གནས་སྟངས་དེའང་ཆ་ཚང་བ་ཞིག་ཉམས་སུ་མྱོང་མི་ཐུབ། ཅེས་དང། གལ་ཏེ་སོ་སོའི་མི་ཚེ་ལ། སོ་སོས་རེག་ཅིང་རྙེད་ཐུབ་པ་ཞིག་དགོས་ན། རང་སེམས་འདི་འདས་མ་འོངས་ཀྱི་ཕྱོགས་སུ་མི་རྒྱུག་པར་ད་ལྟའི་སྐད་ཅིག་རང་ལ་གནས་ཐུབ་པ་བྱེད་དགོས་ཞེས་གསུངས། དོན་ཚན་བརྒྱད་པ། ནང་ཆོས་སུ་མི་ཚེ་འདི་སྡུག་བསྔལ་ཁོ་ནར་གསུངས་མེད་པ། བཅོམ་ལྡན་འདས་ཀྱིས། སྤྱིར་ན་མི་ཚེ་འདི་སྡུག་བསྔལ་གྱིས་ཁེངས་པ་ཞིག་ཡིན་ནའང། མི་ཚེ་འདིའི་ནང་ཆེས་ངོ་མཚར་ལྡན་པའང་མང་དག་ཅིག་ཡོད། འདོད་པའི་ཡོན་ཏན་གྱི་ནང་དུ་ལྷུང་ན་ལུས་སེམས་གང་ལའང་གནོད་ཆེ་བ་ལས་ཕན་ཐོགས་མེད་མོད་ཀྱང། གལ་ཏེ་ཁྱེད་ཀྱིས་འདོད་སྲེད་ཀྱི་དབང་བསྒྱུར་མེད་པར་ཆེས་སྟབས་བདེ་ཞིང་ཕན་ནུས་ལྡན་པའི་མི་ཚེ་ཞིག་སྐྱེལ་ཐུབ་ཚེ། དེ་ལ་བརྟེན་ནས་རང་གི་མི་ཚེའི་ཁྲོད་ཀྱི་ངོ་མཚར་མང་དག་ཅིག་མྱོང་ཐུབ། ཅེས་དང། སྤྱིར་ན་མཛེས་སྡུག་གི་ལང་ཚོ་འདི་ནི་དངོས་པོ་གཞན་དག་དང་འདྲ་བར་ཡར་སྐྱེ་ཞིང་མར་རྒུད་འགྲོ་བའི་ཆོས་ཅན་ཞིག་ཡིན་ལ། མཚན་སྙན་གྲགས་དང་རྒྱུ་ནོར་ལོངས་སྤྱོད་དག་ཀྱང་དེ་དང། གཉིས་སུ་མེད། འོན་ཀྱང་སྒོམ་སྒྲུབ་ཀྱི་ཉམས་ལེན་ལས་ཐོབ་པའི་ཞི་བ་དང་དགའ་བདེ་རང་དབང་བཅས་ཀྱིས་དོན་དམ་གྱི་བདེ་སྐྱིད་ངོ་མ་དེ་འདྲེན་འོང་བས། ཁྱེད་ཀྱིས་རྣམ་གཡེང་དང་ལེ་ལོའི་བག་ཡངས་སུ་མ་བཏང་བར་མི་ཚེའི་ལྷག་མར་གཅེས་སྤྲས་དང། མཐོང་ཆེན་བྱེད་རྒྱུ་ཤིན་ཏུ་གལ་ཆེན་ཡིན་ཞེས་གསུངས། གཞན་ཡང་ཁོང་གི་ཞལ་ནས་མཛེ་ནད་ཀྱིས་ཟིན་པའི་མིས་མེ་ལ་བརྟེན་ནས་ཚིམ་པ་རག་ཐབས་བྱེད་པ་ལྟར། མདོར་ན་དབང་ཤེས་ལ་བརྟེན་པའི་བདེ་བ་ནི་མེའི་འོབས་དང་འདྲ་བས་ན་ནད་པ་ཁོ་ནར་བདེ་བ་འདྲེན་པ་ལས་གཟུགས་གཞི་བདེ་ཐང་ཡིན་པའི་མི་དེས་ཚ་བ་ཚོར་ཏེ་མེ་ལྕེ་ལ་འཛེམ་ཟོན་བྱེད། འདོད་ཡོན་ལ་བརྟེན་པའི་བདེ་བ་ནི་ཆགས་ཞེན་དང་འབྲེལ་བས་མ་འོངས་པ་དང་ད་ལྟ་བ་གཉིས་ཀར་སྡུག་བསྔལ་འདྲེན། དེ་འདྲའི་ཚོར་བདེ་དེས་བདེ་སྐྱིད་ཀྱི་འཁྲུལ་སྣང་སྟེར་བར་བྱེད་པ་ལས་དོན་དངོས་སུ་དེ་དག་གི་སྡུག་བསྔལ་གྱི་འབྱུང་ཁུངས་དངོས་སོ་ཞེས་གསུངས། དོན་ཚན་དགུ་པ། ལྟ་གྲུབ་ལ་དམ་འཛིན་བྱེད་མི་ཉན་པ། ནམ་ཞིག་སྐྱེས་བུ་ཞིག་ལྟ་གྲུབ་གང་ཡང་རུང་བ་ཡིད་ཆེས་ཀྱིས་དེའི་རྗེས་སུ་ཞུགས་ཚེ་སྐྱེས་བུ་དེའི་རང་དབང་ཡོད་ཚད་བརླག་འགྲོ། དེ་ལྟར་སྐྱེས་བུ་དེ་ལྟ་གྲུབ་སྨྲ་བ་ཞིག་ཏུ་གྱུར་པ་ན། ཁོས། རང་ཉིད་ཀྱི་ལྟ་གྲུབ་འདི་ཁོ་ན་ཡང་ཁོ་ན་ཡང་དག་པ་ཡིན་པ་ལས་ལྟ་གྲུབ་གཞན་ཐམས་ཅད་ཆོས་ལོག་ཏུ་བརྩིས་ཏེ། གུ་དོག་པའི་ལྟ་བ་དེའི་དབང་གིས་རྩོད་གླེང་དང་མི་མཐུན་པ་ཐམས་ཅད་བསླངས་འོང་ཞིང། ལྟ་བ་དེས་སོ་སོའི་རིན་ཐང་བྲལ་བའི་དུས་ཚོད་འཕྲོ་བརླག་ཏུ་གཏོང། སྟབས་ཉེས་ན་དམག་འཁྲུག་ཀྱང་འཁྲི་འོང་བ་སོགས་གུ་དོག་པའི་ལྟ་བ་དེས་རྫོགས་མཐའ་མེད་པའི་ཆག་སྒོ་འཁྲི་འོང། དེས་ན་ལྟ་བ་ལ་ཆགས་པའི་ཆགས་པ་ནི་ལམ་ཉམས་སུ་ལེན་པ་པོར་བར་ཆད་ཆེས་ཆེ་ཤོས་དེ་ཡིན་པས་དེ་འདྲའི་གཉིད་ལ་ཚུད་པ་ན། སྐྱེས་བུ་དེ་ཡང་སྐྱེས་བུ་དེ། སྐྱེས་བུ་དེས་ཡང་དག་པའི་ལྟ་བ་མཐོང་བའི་སྒོ་མོ་དུས་ནམ་ཡང་འབྱེད་མི་ཐུབ། དོན་ཚན་བཅུ་པ། བཅོམ་ལྡན་འདས་ཀྱིས་གལ་ཏེ་ཁྱེད་ཅག་གིས་ལམ་ཡང་དག་པར་ཉམས་སུ་བླངས་ཚེ་སོ་སོའི་གོ་རྟོགས་དང་བྱམས་སྙིང་རྗེ་སོགས་གོང་འཕེལ་དུ་ཕྱིན་ཏེ། མི་དམངས་ལ་ཞབས་འདེགས་བསྒྲུབ་པའི་ནུས་པ་སྔར་བས་ཇེ་ལེགས་སུ་འགྲོ་ཐུབ་ལ། དྲག་སྤྱོད་ལ་བརྟེན་མི་དགོས་པར་ཞི་བདེ་དང་ལྷིང་འཇགས་བསྐྲུན་པའི་ལམ་བུ་དེའང་རྙེད་ཐུབ།

དོན་ཚན་བཅུ་གཅིག་པ། ད་ཕལ་ཆེར་དེ་དོན་ཚན་མཐའ་མ་དེ་ཡིན་པ་འདྲ་ལགས་འོང། ད་འདི་མ་གཅིག་ཞུས་བྱུང། ད་ནི་བཅོམ་ལྡན་འདས་ཀྱིས་ཤཱ་རིའི་བུ། མདོ་ནས་གང་ཞིག་གསུངས་པ་དག་ཚུལ་བཞིན་ཉམས་སུ་ལེན་རྒྱུ་གལ་ཆེ་བ་ལས་མདོ་དེ་དག། ཁྱབ་སྤེལ་དང་རྒྱུན་འཛིན་གནང་བ་ཙམ་གྱིས་མི་འགྲིག། ད་དུང་གལ་ཆེའི་ནང་གི་དོན་སྙིང་གཙོ་བོ་དེ་ནི་བསླབ་ཁྲིམས་ཚུལ་བཞིན་སྲུང་རྒྱུ་དེ་ཡིན། གལ་ཏེ་བསླབ་ཁྲིམས་ཚུལ་བཞིན་མ་སྲུང་ཚེ། སངས་རྒྱས་ཀྱི་བསྟན་པ་འདི་ཡུན་རིང་གནས་མི་ཐུབ་པར་དུས་ཐུང་ངུའི་ནང་འཇིག་འགྲོ། ཞེས་དང། དགེ་སློང་དག་དེ་བཞིན་གཤེགས་པའི་གསུང་ལ་ཉོན་ཅིག། འདུས་བྱས་ཐམས་ཅད་མི་རྟག་སྟེ་གང་ལ་སྐྱེ་བ་ཡོད་ན་དེ་འཇིག་པ་ཡོད་པས་ཁྱེད་ཅག་གིས་ཐར་པའི་གོ་འཕང་མངོན་དུ་བྱེད་པ་ལ་ཕྱོགས་ཡོངས་ནས་བརྩོན་འགྲུས་རྩོམས་ཤིག་ཅེས་གསུངས། དེ་ལྟར་དཔེ་དེབ་དེའི་གལ་ཆེའི་དོན་གནད། འགའ་ཞིག་ཟུར་དུ་བཀོད་དོན་ནི་དེ་ཡི་བརྗོད་དོན་རགས་བསྡུས་ཀྱིས་མཚོན། གཞུང་གི་སྤྱི་སྒྲོམ་ལམ་སེང་བློ་ལ་འཆར་ཐུབ་སླད་དང། གཞུང་འདི་དབུ་ནས་མཇུག་བར་ཆ་ཚང་བ་ཞིག་ཀློག་རྒྱུར་ཕན་རེ་ཕན་པའི་རེ་བའི་ཆེད་དུ་བྲིས་པ་ཡིན་ཞེས་སུ་བཀོད་གནང་བཞག་ལགས་སོ། ད་དགོངས་འགལ་མེད་པ་ཞིག་དེ་ན་ངས་མཚམས་མཚམས་ཁ་ཤས་ཀློག་སྟངས་ཡག་པོ་མ་ཡོང་བའི་ཆ་ནས།